ཚོགས་ཀྱི་དོན་དུ་ཟེར་ཡ་དེ། གཙོ་བོ་རྣལ་འབྱོར་གྱི་ཚོགས་དེ་ལ་ཞི་གནས་དང་ལྷག་མཐོང་བྱས་ནས། ཞི་གནས་དང་ལྷག་མཐོང་ཐོབ་པའི་དོན་དུ་སྦྱིན་པར་བྱེད་པ་དེ་ལ། རྣལ་འབྱོར་གྱི་ཚོགས་ཀྱི་དོན་དུ་སྦྱིན་པ་ཟེར་ཡ་དེ། ད་དོན་གྱི་མཆོག་ཟེར་ཡ་དེ། དགྲ་བཅོམ་པ་གོ། གཙོ་བོ་ཕུགས་ཀྱི་འབྲས་བུ་མྱ་ངན་ལས་འདས་པའི་གོ་འཕང་དེ། འོ་དེ་བྱས་དེ་ཐོབ་པའི་དོན་དེ་ལ་དེ་ནི་སྦྱིན་པར་བྱེད་པ་དེ་ལ།

ཁོ་རང་ནང་གི་བཟོས་ནས་མར་བཞག་ཡོང་དེ་ལ་སེམས་ཀྱི་རྒྱན་ལ་སོགས་པ་བཞི་རིམ་པ་ལྟར་ཚོགས་སྦྱོར་དང། སེམས་ཀྱི་རྒྱན་གྱི་དོན་དུ་སྦྱིན་པ་དེ་ཚོགས་སྦྱོར་གཉིས་ཐོབ་པའི་གི་དོན་དུ་སྦྱིན་པ་དེ་བྱས། ཨ་ནི་མཐོང་ལམ་ཐོབ་པའི་ཆེད་དུ་སྦྱིན་པ་དེ་སེམས་ཀྱི་ཡོ་བྱད་ཀྱི་དོན་དུ་སྦྱིན་པ་བྱས། སྒོམ་ལམ་ཐོབ་པའི་ཆེད་དུ་སྦྱིན་པ་དེ་ཨ་ནི་རྣལ་འབྱོར་གྱི་ཚོགས་ཀྱི་དོན་དུ་སྦྱིན་པ་བྱས། ཨ་ནི་མྱང་འདས་ཐོབ་པ་དེ་གཙོ་བོ་དོན་གྱི་མཆོག།

དག་པའི་སྦྱིན་པ་དང་མ་དག་པའི་སྦྱིན་པ་ཟེར་ནས་གཉིས་བཤད་ཀྱི་རེད་པ་ད་མ་དག་པའི་སྦྱིན་པ་དེ་ལ་སྦྱིན་པ་སུམ་ཅུ་རྩ་གཉིས་ཨ་ནི་དག་པའི་སྦྱིན་པ་དེ་ལ་ཕལ་ཆེར་དག་པའི་སྦྱིན་པ་དེ་ལ་བཅུ་ཡིན་ན་བརྒྱད་ཡིན་ན་གཅིག་རེད་ད་དེ་ཕ་ཤིས་འོག་ནས་གླེང་ར་བ་འོ་དེ་རྒྱས་པས་ཞུས་པའི་མདོར་གསུངས་ཏེ་འདི་ལྟར་གཏོང་བ་པོ་ཕྱིན་ཅི་ལོག་ཏུ་ལྟ་ཞིང་མ་དད་པས་སྦྱིན་པ་བྱིན་པ་དང་ད་འདི་ནས་མར་དེ་རེད་ད། མ་དག་པའི་སྦྱིན་པ་དེ་ལ་སྦྱིན་པ་སུམ་ཅུ་སོ་གཉིས་ཤིག་ཡོང་གི་རེད་ད་དེ་མར་གྲངས་ཀ་དེ་མར་ཅིག་བཤད་ཀྱི་ཡིན་ད་དེ་མ་གཏོགས་ད་ང་ཚོ་རེ་རེ་རེ་རེ་བ་ཅིག་བཤད་ཀྱི་ཚར་མ་རེད་དྲན་གྱི་འདུག་འདི་ལྟར་ཟེར་གཏོང་བ་པོ་ཕྱིན་ཅི་ལོག་ཏུ་ལྟ་ཞིང་མ་དད་པས་སྦྱིན་པ་བྱིན་པ་ཟེར་སྟབས་གཙོ་བོ་མ་དད་པའི་ཐོག་ནས་སྦྱིན་པ་བྱིན་པ་དེ་བྱས་ཕན་བཏགས་པའི་ལན་དུ་ཕན་འདོགས་པར་བྱ་བའི་ཕྱིར་དུ་སྦྱིན་པ་དང་ཟེར་ཡ་དེ་གཉིས་པ་དེ་བྱས་ཕན་སྔར་རང་ལ་ཕན་བཏགས་པའི་དེའི་ལན་དུ་རང་དེའི་ལན་དུ་ད་དུང་ཕན་འདོགས་པར་བྱ་བའི་ཕྱིར་དུ་སྦྱིན་པ་དེ་ལ་གཉིས་པ་དེ་བྱས་སྨན་པ་ལ་སྦྱིན་པ་ཟེར་དེ་གསུམ་པ་དེ་བྱས།

སྦྱོར་བ་ལ་སོགས་པ་དེ་འདྲའི་སྒོ་ནས་ཉོན་མོངས་པ་ཅན་དུ་བྱས་པའི་དབང་གིས་ཨ་ནི་སྦྱིན་པ་དེ་དག་གི་འབྲས་བུ་དེ་ལ་ཨ་ནི་འབྲས་བུ་ཕུལ་གྱི་ནུས་པ་དང་ལྡན་པ་འབྲས་བུ་ཕུན་སུམ་ཚོགས་པ་ཨ་ནི་ཡག་པོ་ཞིག་འབྱུང་གི་མེད་པ་ཡིན་ཙང་ཨ་ནི་དེ་ལ་མ་དག་པའི་སྦྱིན་པ་ཟེར་འོ་དེའི་སྦྱིན་པ་སུམ་ཅུ་རྩ་གཉིས་པོ་གསུངས་ཏེ། དེ་ལ་ཁ་ཅིག་གིས་ཟེར་ན་སྦྱིན་པ་མ་དག་པའི་སྦྱིན་པ་སུམ་ཅུ་རྩ་གཉིས་དེའི་སྟེང་ལ་དེ་ལ་ཁ་ཅིག་གིས་ཟེར་མེ་དང་ཆུ་དང་ཨ་ནི་རྒྱལ་པོ་ལ་སྦྱིན་པ་རྣམས་གཅིག་ཏུ་བྱས་ཏེ་ཨ་ནི།

དགོངས་ཏེ། རང་ལུས་ཀྱི་རྒས་པ་དང་ན་བ་དང་འཆི་བའི་མྱ་ངན་དུ་བྱེད་པ་ན་སུ་རྒྱས་པ་ལ་དགའ་བ་དང་དད་པ་མེད་པར་རྩ་ལོག་ཅན་ནོ་ཅིག་ཞལ་དུ་བཅུས་ཏེ་ཡོན་གནས་ལ་བྱིན་པ་དང་ཟེར་ད་དེ་ཚང་མ་དེ་གྲངས་གཅིག་ཏུ་བཟོས་ནས་མར་བགྲངས་ཡོད་རེད་པ། ད་འདིའི་ནང་ལོགས་འདི་ད་ལྟ་འདི་ཁ་ཅིག་གིས་རྒས་པ་དང་ན་བ་དང་འཆི་བའི་ཚེ་སྟེར་བ་ཟེར་ནས་དེ་དཔེ་བཞི་པ།

ནི་མགྲོན་པོ་དང། ད་འདིར་དེ་ཡིན་པར་སྦྱིན་པ་ལྔ། དེ་ཡིན་ཙང་ཞིང་གི་ཁྱད་པར་གྱི་དབང་དུ་མཛད་ནས། ཨ་ནི་མགྲོན་པོ་ལ་སྦྱིན་པ། ནད་པའི་ཆེད་དུ་ནད་པ་ལ་སྦྱིན་པ། ནད་གཡོག་ལ་སྦྱིན་པ། ཆོས་སྨྲ་བ་ལ་སྦྱིན་པ། ཡུལ་གཞན་དུ་འགྲོ་བ་ལ་ཨ་ནི་སྦྱིན་པའོ་ཟེར་ཡ་དེ་ལྔ་དེ་ལ་སྦྱིན་པ་ལྔ་ཡོངས་སུ་རྫོགས་པར་བྱ་བའོ་ཟེར་ནས་དེ་སྦྱིན་པ་ལྔ། དེ་བྱས། ཞེས་པ་དང། དེ་བཞིན་གཤེགས་པ་དང། དགེ་འདུན་དང། ཆོས་སྨྲ་བ་དང་ནད་པ་དང་ཕ་མ་ལ་སྦྱིན་པ་བྱིན་ན། སྦྱིན་པ་བླ་ན་མེད་པ་ཡིན་ནོ་ཞེས། ཨ་ནི་སྦྱིན་པ་བླ་ན་མེད་པ་ལྔ། འོ་ད་དེ་རེ་ད་འདི་བྱེ་བྲག་གི་ཕྱེ་བའི་དབང་དུ་བྱས་པ། སྙིང་པོའི་གི་ཕྱེ་བའི་དབང་དུ་བྱས་པ་དེ་ལ་ལྔ། ཨ་ནི་སྦྱིན་པ་ག་ས་ད། སྦྱིན་པ་ལྔ་ཡོངས་སུ་རྫོགས་པ་ས་ད། ཡོངས་སུ་རྫོགས་པའི་གི་དེ་ནི་དབང་དུ་བྱས་པའི་སྦྱིན་པ་ལྔ་ཟེར་བྱུགས་ཡས་ན། འོ་ད་དེ་ད་གོང་ལྟར་བྱུགས་ཞིང་གི་ཕྱེ་བའི་དབང་དུ་བྱས་ནས།

དུད་འགྲོའི་སྐྱེ་གནས་སུ་སོང་བ་ལ་བྱ་རོག་དང་འུག་པ་དང་རི་དྭགས་ལ་སོགས་པ་ལ་ནི་མི་འཇིགས་པ་སྦྱིན་པ་སྟེ་བརྒྱད་པ་དེ་བྱེད། གང་ལ་གང་དགོས་པ་དང་མི་བདོག་པ་དེའི་བསམ་པ་ཡོངས་སུ་རྫོགས་པར་བྱེད་པ་དེ་ནི་སྦྱིན་པ་ཆེན་པོ་ཡིན་ནོ་ཞེས་སྦྱིན་པ་ཆེན་པོ་དགུ་དང་ཟེར་ནས་འོ་ད་དེ་བྱེད་དེ་ལ་སྦྱིན་པ་ཆེན་པོ་དགུ་ཟེར་གསུངས་འདི་སྐད་དེ་དགུ་པ་དེ་བྱེད། སེམས་ཅན་གང་དག་གཞན་དག་གིས་དེ་ལྟར་བསྐོས་ན་དད་པ་དང།

ལས་དང་ཉོན་མོངས་མ་སྤངས་པའི་དབང་གིས་དེ་ནི་ཚེ་རབས་ཐོག་མ་མེད་པ་ནས་ད་ལྟའི་བར་དུ་དེ་ནི་འཁོར་བ་ལ་འཁོར་དེ་ད་དེ་ན་ཡང་ནི་པའི་ལས་ཀྱི་རྩ་བ་ན་དེ་ཉོན་མོངས་པ་ཡིན་ཙང་ཉོན་མོངས་པ་དེ་ཇི་སྲིད་མ་སྟོང་བ་དེ་དང་མ་སྟོང་བ་དེ་ལ་ནི་དེའི་དབང་གིས་ལས་བསགས་ནས་ལས་ཀྱི་དབང་གིས་དེ་ནི་འཁོར་བ་ལ་འཁོར་བ་ལ་མཐའ་མེད་པ་ཞིག་དེ་འདྲའི་ཚུལ་འཁོར་དེ་ཡང་གི་འོ་ད་དེ་འདྲའི་གི་ཐོག་ནས་ཕས་ཀྱི་བསོད་ནམས་ཀྱི་ཐོག་ནས་ནི།